སྟོང་པ་ཡེ་ཤེས་ཀྱིས་ཀྱང། སེམས་ཀྱི་ཉེར་བསྡོགས་བྱས་ནས་ཤེས་ཐུབ་ན། ངན་སོང་ནི་མི་འགྲོ་གསུངས་ཡོད་པ་རེད། ད་སྟོང་ལྷའི་དུས་སྦྱོར་དགུང་ཡག་དེ་ལ། གཏོང་ལེན་སྒོམ་ཡག་དེ་ལ་ཡུལ་གསུམ་དུག་གསུམ་དགེ་རྩ་གསུམ་གསུངས་ཡོད་དང། ཡུལ་གསུམ་དུག་གསུམ་དགེ་རྩ་གསུམ་ཟེར་ཡ་ཡུལ་ཡིད་དུ་འོང་མི་འོང་བར་མ་གསུམ། དུག་གསུམ་འདོད་ཆགས་ཞེ་སྡང་གཏི་མུག་གསུམ། དགེ་རྩ་གསུམ་དེ། དགེ་བའི་རྩ་བ་གསུམ་མ་ཆགས་པ་ཞེ་སྡང་མེད་པ།

སངས་རྒྱས་ཀྱིས་ད་དངོས་གནས་དྲང་གནས་སེམས་ལ་ལྷད་མི་འདུག་ཟེར་མཁྱེན་པ་ཞིག་དགོས་ཀྱི་ཡོད། དཔང་པོ་སངས་རྒྱས་ཀྱི་དཔང་པོ་འཕེར། ཕྱོགས་གཅིག། གཉིས་སུ་ནི་རང་སེམས་དཔང་པོ་འཕེར་བ་ཞིག་དགོས་རང་སེམས་ཀྱིས་རང་གི་བྱས་པ་རང་གི་སེམས་ཀྱིས་མ་ཤེས་པ་ཡོད་མ་རེད་རང་གི་སེམས་ཀྱིས་འདྲ་ཆགས་ཆགས་འདྲ་པོ་དང་དེ་འདྲས་ལ་མ་ཤོར་ཅིག་ངས་འདི་ཡང་དག་པ་རེད་འདི་ཡོད་བསམ་པར་སེམས་འདི་ཐོག་ནས་དཔང་པོ་འཕེར་ཅིག་འགོ་དགོས་དེ་བྱུང་ན་ཨ་ནི་ཡག་ཐག་ཆོད་རེད་འདི་ཡོད། ལོག་པ་ཡིན་གསུང་ཡག་དེ། ཅི་བྱ་ཅི་བྱ་བྱ་འདུག། བྱང་བའི་ཚད་ནི་ལོག་པ་མིན་གསུང་ཡག་འདི། གལ་ཆེ་སོང་ཨེ་ན།

ལས་ཐུ་ནུ་མོ་ནུ་ཅག་ང་བའི་བློ་སྦྱོང་བ་ཡིན་ང་རྣམ་རྟོག་གེ་མེད་པས་ང་ལ་གེ་གེ་ཏི་མེད་ཀ་ས་གཉན་བརྐོས་རྡོ་གཉན་བསློག་ལྷ་ཀླུ་ལ་ཕོག་ཐུག་བཏང་བས་ཐུ་ནུ་མོ་ནུ་ཅེས་ད་ཁོ་རང་རླུང་རྟ་དར་དུས་ནི་གནོད་ཀྱི་མི་འདུག་དེ་རྒྱུ་མ་མེད་ལ་བས་ཅི་ནས་ན་ཚ་ཡོང་ཡག་རེད་པ་དེ་འདྲའི་མང་པོ་གཟུགས་ཡག་གི་བ་རེད་དེ་འདྲའི་བྱེད་ཀྱི་ཡོད་པ་གྲུབ་ཐོབ་ཡིན་མདོག་ཁ་པོ་དེ་འདྲས་བྱས་ནས་ཐུ་ནུ་མོ་ནུ་མ་བྱས་ཟེར་ཀུན་དང་མཐུན་པའི་ཉམ་ཆུང་ཚུལ་མཐུན་དེ་བྱེད་ཤོག་གསུངས། བློ་སྦྱོང་ཕྱོགས་རིས་མ་སོང་བ་ཟེར་ཡག་དེ་བས་བློ་སྦྱོང་བྱས་པ་དེ་སེམས་ཅན་ཐམས་ཅད་ཁོད་སྙོམས་པོ་ཅིག་མ་བྱུང་བ་བྱས། སོ་སོའི་དགའ་ས་ཉེ་ས་ལ་བློ་སྦྱོང་བྱེད་བཟོད་པ་བྱེད། མ་དགའ་ས་ལ་མ་བཟོད་མཁན་དེ་ཕྱོགས་རིས་བྱེད། ཡང་མི་ལ་བཟོད་མི་མ་ཡིན་ལ་མི་བཟོད་པ་འགྲོ། འོ་དེ་འདྲས་བྱས་ན་བློ་སྦྱོང་ཕྱོགས་རིས་བ་རེད། འདུན་པ་བསྒྱུར་ལ་རང་སོར་བཞག་དང། བློ་སྦྱོང་ཕྱོགས་རིས་མ་སོང་ཟེར་ཡག་དེ་གཟབ་གཟབ་བྱེད་དགོས་རེད་ང་རང་ཚོ་ཕྱོགས་རིས་འགྲོ་ཡག་ཉེན་ཁ་ཡོད་པ་རེད།

མི་ལ་བསམ་བློ་མ་གཏང་དབང་ཆེ་བ་རེད། མི་ལ་བསམ་བློ་མ་གཏོང་ཟེར་མི་ལ་སྐྱོན་འདྲ་མཐོང་སོང་ན། དེ་བས་ཆེས་དོན་སྙིང་ཁོ་ལ་སྐྱོན་འདི་འདྲ་ཅིག་འདུག་ག་ཟེར་དེ་ཡང་བསམ་བློ་གཏོང་དགོས་མ་འདི་བས་ཆེ་བ་རེད། བའི་མིའི་རྩི་ངན་འདི་ལ་བས། ད་ཆེ་ཆུང་ག་འདྲའི་ཧ་མ་གོ་བྱང་ཆུབ་སེམས་དཔའ་ཡིན་མིན་ཧ་མ་གོ་སངས་རྒྱས་ཡིན་མིན་ཧ་མ་གོ། མི་ལ་སྐྱོན་འདྲ་གཅིག་ཡོད་ནས་དེ་ཆེད་དུ་མངགས་ནས་སྐྱོན་སྤེལ་ཡ་ཨེ་མཐོང་མི་མཐོང་བྱས་ནས་བས་སྐྱོན་བགྲང་མ་དེ་བས་ཆེ་བ་རེད། མི་ལ་སྐྱོན་མ་བགྲང་ཆེ་བ་ཡང་ཉིད།

ཞེས་པ་སྲིན་བྱའི་དོག་མོ་ལྔ་ལ་ཐབས་ཀྱི་ཕ་རོལ་ཕྱིན་པ་ལྔ་ལ་ཤེས་རབ་ཟིན་དགོས་ཡིན་ཙང། སྦྱིན་པ་སྦྱིན་བྱ་ལེན་པོ་གཏོང་པོས་སྟོང་གསུང་ཡ་འདྲ་པོ་དང། གང་གིས་གང་ཞིག་གང་ལ་སྤོང་བྱེད་པ་ཟེར་ཡ་དེ་ལ་གསུམ་དམིགས་ཡོད་ན་འཇིག་རྟེན་པ་དང་གསུམ་དམིགས་པ་མེད་ན་འཇིག་རྟེན་འདས་པའི་ཕ་རོལ་ཕྱིན་པ་ཡིན་གསུང་ཡ་ཅེས་བྱ་བ་དང་དེ་རེད་དོ། སྡུད་པ་ནང་ལ། ཇི་ལྟར་དུག་དང་འདྲེས་པའི་ཁ་ཟས་བཟང་ཟ་བ་དཀར་པོའི་ཆོས་ལ་དམིགས་པ་ཡང་རྒྱལ་བས་དེ་འདྲ་གསུངས།